མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ཎི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་སྐལ་ས་གི་རྒྱ་དེ་དེ་རུ་བཞུགས། ཡིས་སྐལ་བཟས་བརྒྱ་དེ་ལས་རིམ་ཨ་ས་གའི་བ་ནི་པོག་སྦོགས་རྣམ་པར་གཅིག་ལས་སྐོར་གཉིས་བདུན་དགུ་ཀར་མ་འགྲོ་ནེ་པཱལ་ལས་རིམ་སྐལ་བཟས་ཡི་བ་ཐང་གཅིག་སེང་རོ་ནང་ལས་རིམ་ཨ་ས་གའི་བ་ནི

དེ་རིང་གི་དེ་ལན་ནི་ཚང་མ། རེ་ཌི་ཡོ་ཉན་མཁན་གྱི་མི་མང་གི་རེད་དེ་རེ་ཌི་ཡོ་ནི། མི་མང་ཚང་མའི་གི་བར་ལ་དེ་བཞིན་དེ་ལ་སླེབས་གི་ཡོད་པ་རེད་ཁྱེད་ཚོ་མི་མང་ཚང་མ་སེམས་ཤོར་ར་གནང་རྗེས། ད་དེ་རིང་གི་དེ་ལས་རིམ་དེ་ཁྱེད་ཚོ་མི་མང་ཚང་མ་གི་ཐོག་ལ་ཕུལ་བའི་སྐབས་གི་ཐོག་ནས་ང་ཡང་ཡབ་ཡེ་ཤུ་ལ་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཞེས་ཡབ་ཡེ་ཤུ་གི་དོན་ལ་ཕྱག་འཚལ་ལོ།

གྲོང་ཁྱེར་དུ་གཤེགས་སོ་ཡང་ལྟོས་ཤིག། མི་གྲུམ་ནད་ན་མཁན་ཉལ་ཁྲི་ལ་ཉལ་བ་ཞིག་མི་རྣམས་ཀྱིས་ཁུར་ནས་ཁོང་གི་དྲུང་དུ་ཡོང་ཡོང་པ་དང། ཡེ་ཤུས་དེ་ཚོ་ཀྱི་དད་པའི་སེམས་གཟིགས་ནས་གྲུམ་ནད། ན་མཁན། མཁན་དེ་ལ་བུ། དགའ་གྱུར་ཅིག་ཁྱོད་ཀྱི་སྡིག་པ་བསལ་བ་ཡིན། ཞེས་གསུངས། ཡང། ལྟོས་ཤིག་ཆོས་ལ་མཁས་པའི་གི་མི། འགའ་ཞིག་གི་བསམ་པ་ལ་མི་འདིས། དཀོན་མཆོག་གི་དབུ་འཕང་སྨད་དོ། ཅེས་བསམས། ཡེ་ཤུ་གིས་དེ་ཚོ་ཀྱི། བསམ་པ་རྣམས་མཁྱེན་ནས་གསུངས་པ། ཁྱེད་ཅག་གིས་ཅི་ཡི་ཕྱིར་རང་གི་སྙིང་དུ་བསམ་པ་ངན་པ་བྱེད་ཁྱེད་ཀྱི་སྡིག་པ་བསལ་བ་ཡིན་ཞེས་ཟེར་བ་སླའམ། ཁྱེད་ལོངས་ལོངས་ལ་སོང་ཞིག། ཟེར་བ་སླ། འོན་ཀྱང་མི་ཡི་བུ་ལ་འཇིག་རྟེན་ན་སྡིག་པ་སེལ་བའི་གི་དབང། ཡོད་པར་ཁྱོད་རྣམས་ཀྱིས་ཤེས་པའི་གི་དོན་ལ། གྲུམ་ནད་ན་མཁན་དེ་ལ། ཁྱོད། ལོངས་ལ། ཉལ་ཆས། ཁུར་ནས་རང་གི་ཁང་པ་ལ། སོང་ཤིག་ཅེས་བཀའ་གནང་བ་དང། ཁོ་ལངས་ནས་རང་གི་ཁང་པ་ལ་སོང། མི་ཚོགས་ཀྱིས་མཛད་པ་དེ་མཐོང་ནས་ངོ་མཚར་དུ་གྱུར་ཏེ། མི་ལ་དེ་ལྟ་བུ་ཡི་དབང་བསྐུར་བས་དཀོན་མཆོག་ལ་སྟོང་པ་བསྟོད་པ་ཕུལ་ལོ། དེ་ནས་ཞག་པོ་འགའ་ཤས་ཅིག་ལོན་པ་གི་རྗེས་ལ་ཡང་ཡེ་ཤུ་ཀ་ཕར་ན་ཧུམ་དུ་ཕེབས་པ་དང། ཁོང་ཁང་པ་ལ་ཕེབས་འདུག་ཟེར་བའི་གཏམ་བྱུང་ཙམ་གྱིས་མི་མང་པོ་གི་ཚོགས་པ་འཚོགས་པས། ཁོང་གི་འགྲམ་ལ་ཡང་ཤོང་ས་མེད། ཁོང་གིས་དེ་ཚོ་ལ་བཀའ་སྒྲོག་པར་མཛད། དེ་ཡི་ཚེ་མི་གྲུམ་ནད་ན་མཁན་ཞིག་པ་གི་བཞི་ཡིས་ཁུར་ནས་ཁོང་གི་དྲུང་དུ་ཡོང་སྟེ། མི་མང་པོ་ཡི་ཚོགས་པ་གི་རྐྱེན་གྱིས་དེ་ཚོ་ཁོང་གི་སྐུ་མདུན་ལ་མ་ཐར་བས་ཁོང།

གཟིགས་གྱིས་ནས་གྲུམ་ནད་ན་མཁན་དེ་ལ་བུ། ཁྱོད་ཀྱི་སྡིག་པ་བསལ་བ་ཡིད་ཡིན་ཞེས་བཀའ་གནང། འོན་ཀྱང་དེར་ཚོགས་པ་གི་ཆོས་ལ་མཁས་པ་གི་མི་འགའ་ཞིག་གི་བསམ་པ་ལ།

མཁན་དེ་ལ་ཁྱོད་ཀྱི་སྡིག་པ་བསལ་བ་ཡིན། ཞེས་ཟེར་བ། སླ་བོ་ཡིན་ནམ་ཡང་ན། ལོངས་ལ་ཁྱོད་ཀྱི་ཉལ་ཁྲི་ཁུར་ནས་སོང་ཤིག་ཟེར་བ་སླ། འོན་ཀྱང་མི་ཡི་བུ་ལ་འཇིག་རྟེན། ནས་སྡིག་པ་སེལ་བ་གི་དབང་ཡོད་པ་ཁྱོད་རྣམས་ཀྱིས་ཤེས་པ་གི་དོན་ལ་གྲུམ་ནད་ན་མཁན་དེ་ལ་ཡང་ངས་ཁྱོད་ལ་ཟེར། ད་ལོངས་ལ། ཁྱོད་ཀྱི་ཉལ་ཁྲི་ཁུར་ནས་རང་གི་ཁང་པ་ལ་སོང་ཞིག་ཟེར་བཀའ་གནང། དེར་ཁོ་རང་ལངས་པ། ཐག་ཏུ་ཉལ་ཁྲི་ཁུར་ནས་མི་ཐམས་ཅད་མདུན་ནས་ཕར་སོང་བ་ལས་དེ་ཚོ་ཡི་ཚང་མ་ལ་ཡ་མཚན་དུ་གྱུར་ནས་འདི་ལྟ་བུ་ཡི་མཛད་པ་ནི་ནམ་ཡང་མ་མཐོང་ངོ་ཞེས་ཟེར།

ཡི་དད་པ་གཟིགས་ནས་མི་དེ་ལ་མི། ཁྱོད་ཀྱི་སྡིག་པ་སེལ་བ་ཡིན་ཞེས་གསུངས། དེར་ཆོས་ལ་མཁས་པ་གི་མི་དང་ཕ་རུ་ཤི་པ་རྣམས་ཀྱི་བསམ་པ་ལ་དཀོན་མཆོག་གི་དབུ་འཕང་སྨད་མཁན་འདི་སུ་ཡིན། དཀོན་མཆོག་གཅིག་པོ་མ་གཏོགས་པར་གཞན་སུས་སྡིག་པ། སེལ་ཐུབ། ཅེས་བསམ་སོང། ཡེ་ཤུས་དེ་ཚོ་ཡི་བསམ་པ། མཁྱེན་ནས་གསུངས་པ། ཁྱེད་ཚོ་རང་གི་སྙིང་ལ། བསམ་བློ་གང་གཏོང་ཁྱོད་ཀྱི་སྡིག་པ་སེལ་བ་ལ། ཡིན་ཟེར་བ་སླ་བོ་ཡིན་ནམ་ཡང་ན་ལོངས་ལ་སོང་ཞིག་ཟེར་བ་ལས། འོན་ཀྱང་མི་ཡི་བུ་ལ་འཇིག་རྟེན་སྡིག་པ། སེལ་བྱེད་ཀྱི་དབང་པོ་ཡོད་པ་ར་ཁོང་ཅག་གིས་ཡིད་ཆེས་པའི་དོན་ལ་ཡིན་ཁོང་གིས་གྲུམ། ནད་ན། མཁ། མཁན་དེ་ལ་གསུངས་པ་ངས་ཁྱོད་ལ་ཟེར། ད་ལོངས་ལ། ཉལ་སྟན། ཁུར་ཏེ་རང་གི་ཁང་པ་ལ་སོང་ཞེས་བཀའ་སྩལ་མ་ཐག་ཏུ་ཁོ་ཡི་གི་མདུན་དུ་ལངས་ནས་རང་གི་ཉལ་སྟན། འཁུར་ནས་དཀོན་མཆོག་ལ་བསྟོད་ཅིང། ཁང་པ་ལ་སོང་དེར་མི་ཐམས་ཅད་ཀྱི་ངོ་མཚར་རྨད་དུ་གྱུར་ཏེ་དཀོན་མཆོག་ལ་བསྟོད་པ་དང། འཇིགས་སྐྲག་ཤིང། གོ་མྱོང་མེད་པའི་བྱ་བ་དེ་རིང་མཐོང། མཐོང་ངོ་ཞེས་ལམ་གསུང་སྨྲས་ཏེ་ཁོང་ཚོ་གིས་གསུང་གནང་བསྡད་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ། ད་རེ་ཌིའོ་ཉན་མཁན་གྱི་མི་མང་འདི་ནི་དུས་ཚོད་འདི་དེའི་གཏམ་དང་ཡབ་ཡེ་ཤུ་གི་དོན་གྱི་གསུང་གི་གསུང་རབ་དེ་ཚང་མ་སྨྲས་ཏེ་རྫོགས་སོང་དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་ཡིན་ནོ་ཞེས་སང་ཉིན་ཡང་འདི་གའི་དུས་ཚོད་ལ་འོ་རང་ཚང་མ་ཡང་ཡབ་ཡེ་ཤུ་གི་བཀའ་གི་འགྲོ་སྟངས་དང་ཅི་ཚང་གོ་འཁྱེར་ནས་ང་དུས་ཚོད་འདི་ལ་འོང་གི་ཡིན་དེ་རིང་གི་འདི་ལ།

뒤즈 라 레디오네 미망 창메기 발라 센 뉴게 예朋友们，欢迎您收听西藏语的福音节目。 如果您想和我们联络的话， 请您写信到香港九龙中央邮政信箱七一零三零号， 香港九龙中央邮政信箱七幺零三零号，

ད་བར་ཐག་མང་པོ་བརྒྱབ་ཚེ་དེ་བེད་པོ་ཡོད་བསམ་ལ་ཨེ་བར་ཐག་མང་པོ་བརྒྱབ་མ་བརྒྱབ་ཅིག་བར་ཐག་བརྒྱབ་ན་དུས་ཚོད་འདི་རུ་འགོད་ཅིག་ལས་ཀ་འདི་རུ་ཚོགས་པ་བྱ་འོས་ཅིག་དེའི་འགྲོ་སྟངས་ཚོགས་པ་འདི་རུ་བྱ་འོས་ཅིག་མེད་པའི་གོ་སློབ་རང་གིས་སློབ་གོ་དགོས་ཡག་རེད། ད་དེའི་སློབ་སློབ་ཁོ་ན་དེ་ནས་ཨོ་དེ་ནས་ཨོ་མི་དེ་ལ་དེ་ནས་བ་ནི་ཁྱི་ཐམས་ཅད་སུ་ལྟར་ཡག་པོ་བགྲོད་ཡོད་དེ་ནས་ཁོའི་གི་འགྲོ་སྟངས་ཡག་པོ་བེད་ཁོ་གི་ཡོད་མེད་དེ།

གཞན་དང། གི་ལས་རིམ་ལ་མཇལ་གྱི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་གུང་སངས་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།